རྒྱ་མིའི་ཉེན་རྟོག་པས་ཡུན་རིང་དྲི་རྩད་བྱས་ཡོད་པ་དང། ཁོང་རྣམ་པ་གཉིས་ཀྱི་ཁྲིམས་རྩོད་པས་ཨོ་སི་ཀྲི་ལི་ཡའི་གཞུང་གི་ངོས་ནས་རྩོམ་པ་པོ་ཡཱང་ལགས་དང་ཁོང་གི་བཟའ་ཟླའི་གནད་དོན་ཐོག་རྒྱ་ནག་གཞུང་ལ་གནོན་ཤུགས་ཆེ་ཙམ་སྤྲད་དགོས་ཞེས་གསུངས་འདུག་ཟླ་བ་ལྔ་དང་ཕྱེད་ཀ་རྗེས་རྩོམ་པ་པོ་ཡཱང་ཧན་ཅུང་ལགས་ཁོང་ལ་ནག་ཉེས་གང་ཡང་འཛུགས་མེད་པའི་ཐོག་མུ་མཐུད་རྒྱ་ནག་གིས་བཀག་ཉར་བྱེད་བཞིན་ཡོད་འདུག

བཟའ་ཚང་དེ་གཉིས་ཀྱི་གྲོགས་པོ་དང་རྒྱབ་སྐྱོར་བ་སྐུ་ཞབས་ཧྥང་ཚོང་དབྱི་ལགས་ཀྱང་ལོ་གཉིས་གོང་ལ་རྒྱ་ནག་གིས་བཀག་ཉར་བྱས་ཡོད་པ་དང། ཁོང་གིས་ཨོ་སི་ཀྲི་ལི་ཡའི་གཞུང་གི་ངོས་ནས་རྩོམ་པ་པོ་ཡཱང་ལགས་ཀྱི་གནད་དོན་ཐད་ལྷོད་ཡངས་བྱེད་པར་བློ་ཕམ་ཡོད་པ་དང། རྒྱ་མིའི་ཉེན་རྟོག་པས་རྩོམ་པ་པོ་ཡཱང་ལགས་ཀྱིས་བཙན་དབང་འོག་ནག་ཉེས་ཁས་ལེན་ཡོང་ཆེད་འཇིགས་སྐུལ་ཆེད་ཁོང་གི་བཟའ་ཟླ་བེད་སྤྱོད་བྱེད་ཀྱི་ཡོད་རེད་ཅེས་སྐུ་ཞབས་ཧྥང་ལགས་ཀྱིས་གསུངས་དོན།

ངའི་བསམ་པར་ཨོ་སྟྲེ་ལི་ཡའི་གཞུང་གི་ངོས་ནས་གནད་དོན་དེའི་ཐོག་རྒྱབ་ལྗོངས་ལ་ཐབས་ཤེས་གང་ཐུབ་གནང་གི་ཡོད་པའི་ཡིད་ཆེས་ཡོད། འོན་ཀྱང་ད་ལྟའི་གནས་ཚུལ་ལ་བལྟས་ན་ཨོ་སྟྲེ་ལི་ཡའི་གཞུང་གིས་ཛ་དྲག་ཏུ་ཐད་ཀར་ཐེ་ཇུས་གནང་བའི་དུས་ལ་བབ་ཡོད། ད་ཆ་རྩོམ་པ་པོ་ཡཱང་ལགས་ཀྱི་བཟའ་ཟླ་ཡང་བཀག་ཉར་བྱས་ཡོད་པས་ཁོང་ཨོ་སྟྲེ་ལི་ཡའི་མི་སེར་མ་ཡིན་པར་གཏན་འཇགས་སྡོད་མི་ཙམ་རེད་ཅེས་ཁ་མ་གཡར་ནས་ཁོང་ལ་ངེས་པར་དུ་རྒྱབ་སྐྱོར་གང་ཡོད་གནང་དགོས། Australian Strategic Policy Institute། ཏེ་ཨོ་སི་ཀྲི་ལི་ཡའི་འཐབ་ཇུས་ཞིབ་འཇུག་ཁང་གི་སྐུ་ཞབས Peter Jennings ལགས་ཀྱིས། ཨོ་སི་ཀྲི་ལི་ཡའི་གཞུང་གིས་གནད་དོན་དེའི་ཐད་བཅངས་བའི་ལངས་ཕྱོགས་བརྟན་པོ་མེད་པར་བརྟེན་ཕན་ཐོགས་རྒྱུའི་ཚབ་ལ་གནོད་མང་བ་བྱས་ཡོད་ཅེས་ཁོང་གིས་འགྲེལ་བརྗོད་གནང་དོན། དེ་ཡང་ཨོ་སི་ཀྲི་ལི་ཡའི་གཞུང་གིས་གནད་དོན་དེའི་ཐད་རྒྱ་ནག་གཞུང་ལ་རུ་ངར་པོ་ཐོག་སྐྱོན་འཛུགས་བྱས་པ་ཡིན་ན་རྒྱལ་ཁབ་ཀྱི་དཔལ་འབྱོར་ལ་གནོད་སྐྱོན་ཡོང་ངེས་རེད་བསམ་པའི་ཞེད་སྣང་ཡོད། ཡིན་ན་ཡང་སྤྱོད་ཚུལ་དེ་ནི་ཨོ་སི་ཀྲི་ལི་ཡའི་ཕྱི་སྲིད་ཀྱི་ལངས་ཕྱོགས་དང་འགལ་ཟླ་ཆགས་ཀྱི་ཡོད། ཨོ་སི་ཀྲི་ལི་ཡའི་མི་སེར་ཞིག་ནག་ཉེས་གང་ཡང་མེད་པའི་ཐོག་ཟླ་བ་དྲུག་རིང་ལ་ས་ཆ་ངེས་མེད་ཞིག་ལ་བཀག་ཉར་བྱས་ཡོད་ཀྱང་ཨོ་སི་ཀྲི་ལི་ཡའི་གཞུང་གི་ངོས་ནས་གང་ཡང་བྱེད་ཐུབ་མེད་པ་ནི་ཧ་ཅང་ཐབས་སྐྱོ་བོ་རེད། དེ་ཡང་ཨོ་སི་ཀྲི་ལི་ཡའི་ཕྱི་སྲིད་ལྷན་ཁང་གིས SBS ལ་འགྲེལ་བརྗོད་གནང་དོན། ཨོ་སི་ཀྲི་ལི་ཡའི་གཞུང་གི་ངོས་ནས་རྩོམ་པ་པོ་ཡཱང་ལགས་ཀྱི་གནད་དོན་ཐོག་རྒྱ་ནག་གཞུང་གི་དཔོན་པོ་ཆེ་ཁག་ལ་ཡང་ཡང་འབྲེལ་བ་གནང་ནས་ཁོང་གི་གནད་དོན་དེ་དྲང་བདེན་དང་ཕྱི་གསལ་ནང་གསལ་ཐོག་གང་མགྱོགས་སེལ་ཐབས་གནང་རོགས་ཞེས་རེ་སྐུལ་བྱས་ཡོད་པ་དང། དེ་བཞིན་ཨོ་སྟྲེ་ལི་ཡའི་དོན་གཅོད་ཁང་བརྒྱུད་སྐུ་ཞབས་ཡཱང་ལགས་ལ་མུ་མཐུད་རྒྱབ་སྐྱོར་གནང་བཞིན་ཡོད་པ་མ་ཟད་ཁོ་རང་ད་བར་བཀག་ཉར་བྱེད་དགོས་པའི་རྒྱུ་མཚན་གང་ཡིན་པ་གསལ་བཤད་བླངས་ཡོད་ཅེས་གསུངས་ཡོད་འདུག། དེ་ཡང་རྒྱ་ནག་གི་ཁྲིམས་ལུགས་འོག་སྐུ་ཞབས་དབྱང་ལ་ཟླ་བ་དྲུག་བཀག་ཉར་བྱས་རྗེས་ངེས་པར་དུ་ཁྲིམས་ཐག་གཅོད་དགོས་པ་དང་ནག་ཉེས་མེད་ན་ངེས་པར་དུ་གློད་བཀྲོལ་བྱེད་དགོས་པ་ཡིན་འདུག་གསར་འགྱུར་དེ་ནི SBS གི་གསར་འགོད་པ Lin Evlin ལགས་ཀྱིས་ཕྱོགས་སྒྲིག་བྱས་པ་དང། ང་པད་མ་སྒྲོལ་དཀར་གྱིས་བོད་སྐད་ནང་སྙན་སྒྲོན་ཞུས་པ་ཞིག་ཡིན། ལྷན་རྒྱས་ཀྱིས SBS བོད་སྐད་སྡེ་ཚན་ལ་གསན་པར་བཀའ་དྲིན་ཆེ། tell us what you think like us on facebook or follow us on twitter